རྒྱ་ནག་ལ་བརྟེན་རྒྱུ་ཉུང་འཕྲི་གི་འཐབ་ཇུས་ཀྱི་ཡིག་ཆ་ཐོག་མ་བཏོན་པའི་ནང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ལ་ལྟ་ཞིབ་ནན་མོ་བྱེད་ཀྱི་ཡོད་ཟེར་བཀོད་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ན་ཚ་ནས་ས་ཐོག་ནས་བཏང་བའི་གནས་ཚུལ་ཟིག་གི་ནང། རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་མང་ར་རྫོང། མགོ་མང་གྲོང་ཚོ་ས་སྨད་བཞི་སྡེ་བའམ་སྤྱིར་འཁོར་ཐང་དུ་ཡུལ་དེའི་ཨ་ཐི་དགོན་པའི་དགོན་བདག་སྐྱབས་རྗེ་བླ་མ་ཨ་ཐི་སྐལ་བཟང་བཀྲ་ཤིས་རྒྱ་མཚོ་མཆོག་གིས་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་བཀག་འགོག་བྱས་ཡོད་པ།
མཇུག་ཏུ་དེང་སྐབས་ནུ་མ་གི་འབྲས་སྐྲན་གྱི་འགོག་སྨན་བཟོ་སྐྲུན་དང་ཚོད་ལྟ་བྱེད་བཞིན་པའི་གནས་ཚུལ་དང་འབྲེལ་ནས་ནུ་མ་གི་འབྲས་སྐྲན་གྱི་ཉེན་ཁ་གི་རང་བཞིན་དང་ཡིད་གཟབ་བྱེད་ཕྱོགས་སོགས་ཀྱི་ཐད་ལ་གནས་ཚུལ་ཕྱོགས་བསྡུས་ཞུ་བ་ཞིག་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། འཇར་མན་གཞུང་གིས་རྒྱ་ནག་ལ་བརྟེན་རྒྱུ་ཉུང་འཕྲི་གི་འཐབ་ཇུས་ཡིག་ཆ་ཐོག་མ་བཏོན་པའི་ནང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་བཀོད་ཡོད་པ་མ་ཟད། བོད་ནང་གི་གནས་སྟངས་ལ་ལྟ་ཞིབ་ནན་མོ་བྱེད་ཀྱི་ཡོད་འདུག་ཉེ་ལམ། ཕྱི་ཟླ་བདུན་པའི་ཚེས་བཅུ་བཞི་གི་ཉིན། འཇར་མན་གཞུང་གིས་རྒྱ་ནག་ལ་བརྟེན་རྒྱུ་ཉུང་དུ་གཏོང་རྒྱུ་གི་འཐབ་ཇུས་ཡིག་ཆ་ཐེངས་དང་པོ་ཞེས་པ་བཏོན་ཡོད་པའི་ནང། རྒྱ་ནག་གཞུང་གིས་ཡུལ་དེའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེ་གཏོང་བཞིན་ཡོད་པའི་གནད་དོན་རྣམས་འབུར་དོད་བྱས་འདུག་ལ། ཤོག་ངོས་བཞི་བཅུ་ཞེ་དྲུག་ཡོད་པའི་འཐབ་ཇུས་ཡིག་ཆ་དེའི་ནང། རྒྱ་ནག་དམར་ཤོག་ཚོགས་པ་གི། རྒྱལ་སྤྱིའི་རང་བཞིན་གྱི། བྱ་ཐབས་འཛིན་བཞིན་པའི་ནང། བདེ་འཇགས་དང་བརྟན་ལྷིང་ལ་དོ་སྣང་བྱ་གི་ཡོད་ན་ཡང། མཉམ་འབྲེལ་རྒྱལ་ཚོགས་ཀྱི་སྙན་ཐོ་ཁག་གི་ནང་བཀོད་པ་ལྟར། རྒྱ་ནག་གཞུང་གིས་བོད་དང། ཤིན་ཅང་གི་ནང་དུ་སྨྲ་བརྗོད་དང་གསར་འགོད་རང་དབང་ལ་རྡོག་རོལ་གཏོང་བཞིན་པ་དང་གྲངས་ཉུང་མི་རིགས་ལ་དྲག་གནོན། ཁོང་ཚོ་གི་ཆོས་ལུགས་དད་མོས་ལ་རྡོག་རོལ་གཏོང་བཞིན་པའི་དཀའ་ངལ་མུ་མཐུད་དུ་འཕྲད་མུས་ཡིན་པ་གསལ་སྟོན་གནང་འདུག་པ་མ་ཟད་དེའི་ཐད་ཚེས་ཉི་ཤུ་ཐམ་པ་གི་ཉིན་འཇར་མན་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཡིག་ཐོག་ནས་ལན་འདེབས་གནང་བའི་ནང་འཇར་མན་གཞུང་གིས་བོད་མིའི་ཆོས་དང་རིག་གཞུང་སྲོལ་རྒྱུན་གྱི་མི་ཚེ་སྐྱེལ་སྟངས་བཅས་ལ་རྒྱ་ནག་གཞུང་གིས་བཙན་གནོན་རྡོག་རོལ་གཏོང་བཞིན་པའི་སྙན་ཐོ་དང་འབྲེལ་ང་ཚོས་བློ་འཚབ་དང་བཅས་ལྟ་ཞིབ་ནན་མོ་བྱེད་ཀྱི་ཡོད་ལ། བོད་མི་ཚོ་གི་ཆོས་དད་རང་དབང་ལ་སོགས་ཆོས་ཕྱོགས་ཀྱི་བྱ་བ་རང་སྐྱོང་བྱ་རྒྱུར་རྒྱབ་སྐྱོར་ཡོད་ཟེར་འཁོད་ཡོད་ཀི། འཐབ་ཇུས་ཡིག་ཆ་དེའི་དོན་ཚན་གསུམ་པ་གི་ནང་གསེས་གསུམ་པ་གི་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་བྱེད་དགོས་པའི་གནད་དོན་གླེང་སྐབས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་གི་ནང་འགྲོ་བ་མི་ཚང་མར་ཐོབ་ཐང་དང་རང་དབང་འདྲ་མཚུངས་ཡོད་པ་བཀོད་ཡོད་པ་བཞིན་འཇར་མན་གཞུང་གིས་རྒྱ་ནག་དང་འབྲེལ་བ་བྱེད་པའི་སྐབས་བོད་དང། ཤིན་ཅང་ཡུ་གུར་མི་རིགས་ཧང་ཀང་གི་གནས་སྟངས་བཅས་ཐེ་བའི་འགྲོ་བ་མིའི་ཐོབ་ཐང་དང་མི་སྣ་བྱེ་བྲག་པ་གི་གནད་དོན་གྱི་ཐད་ལ་ལྟ་ཞིབ་དང་གླེང་སློང་བྱ་རྒྱུ་ཡིན་ཞེས་བཀོད་འདུག་ཐའེ་ཝན་ནང་གནས་སྡོད་རྒྱ་ནག་དང་ཡོ་རོབ་ཀྱི་བར་གྱི་འབྲེལ་ལམ་ཉམས་ཞིབ་པ་ཨ་ན Frank Kizzi ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། འཇར་མན་གཞུང་གིས་རྒྱ་ནག་ལ་བརྟེན་རྒྱུ་ཉུང་དུ་གཏོང་བའི་ཐབས་བྱུས་ཀྱི་ཡིག་ཆ་དེ་བཞིན་རྒྱ་ནག་ལ་འགྱུར་བ་འགྲོ་བཞིན་པའི་གནས་སྟངས་ལ་གཞིར་བཞག་ནས་བཏོན་ཡོད་པ་དང་དེ་ཡང་ཡིག་ཆ་དེ་གཙོ་བོ་ཡུལ་གཉིས་བར་གྱི་དཔལ་འབྱོར་གྱི་འབྲེལ་ལམ་གཞིར་བཞག་ནས་བཏོན་ཡོད་ཀྱང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཞན་པོ་ཡོད་པ་ཡང་གླེངས་ཡོད། དེ་བས་མ་འོངས་པར་འཇར་མན་གཞུང་གིས་རྒྱ་ནག་དང་མཉམ་དུ་འབྲེལ་བ་བྱེད་ཕྱོགས་ལ་འགྱུར་བ་ཆེན་པོ་ཞིག་འགྲོ་ངེས་ཡིན་པའི་བརྡ་བསྟན་ཡོད་པ་འགྲེལ་བརྗོད་གནང་འདུག་བོད་ཟླ་དྲུག་པའི་ཚེས་བཞི་ནི་བདག་ཅག་གི་སྟོན་པ་མཉམ་མེད་ཐུབ་པའི་དབང་བོས་ཝཱ་ར་ཎཱ་སིར་བདེན་བཞིའི་ཆོས་ཀྱི་འཁོར་ལོ་ཐོག་མར་བསྐོར་བས་ན་ཆོས་འཁོར་དུས་ཆེན་ཞེས་ཡོངས་སུ་གྲགས་པ་དང་དེ་རྗེས་དྲན་ཞུ་རྒྱུ་གི་ཆེད་དུ་ཉིན་འདིར་འཛམ་གླིང་གི་ནང་པ་སྤྱི་དང་ལྷག་པར་དུ་བོད་མི་ཚོས་དུས་ཆེན་ཁྱད་པར་བ་ཟིག་ག་སྲུང་བརྩི་བྱེད་ཀྱི་ཡོད། དེ་ཡང་བདག་ཅག་གི་སྟོན་པ་མཉམ་མེད་ཐུབ་པའི་དབང་བོ་རྡོ་རྗེ་གདན་དུ་མངོན་པར་རྫོགས་པ་སངས་རྒྱས་ཡོད་ན་ཡང་ཆོས་ཀྱི་འཁོར་ལོ་བསྐོར་བའི་དུས་ལ་མ་རན་པར་རེ་ཞིག་མི་སྨྲ་ནགས་སུ་བཞུགས་པའི་ཚེ་ལྷའི་དབང་བོ་བརྒྱ་བྱིན་དང་ཚངས་པ་དང་བཅས་པའི་ལྷ་རྣམས་ཀྱིས་སངས་རྒྱས་ལ་ཆོས་འཁོར་བསྐོར་བར་བསྐུལ་བའི་གསོལ་བ་བཏབ་པ་ལྟར། བོད་ཟླ་དྲུག་པ་གི་ཚེས་བཞི་གི་ཉིན་དུས་ལ་བབ་པར་གཟིགས་ནས་གནས་མཆོག་ཝཱ་ར་ཎཱ་སི་གི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ་ཕེབས་ཏེ། འཁོར་ལྔ་སྡེ་བཟང་བོ་ལ་བཀའ་དང་པོ་བདེན་བཞིའི་ཆོས་ཀྱི་འཁོར་ལོ་ཐོག་མར་བསྐོར་བའི་མཛད་པ་གི་རྗེས་དྲན་ཞུ་རྒྱུ་གི་ཆེད་དུ་ཉིན་དེར་འཛམ་གླིང་གི་ནང་པ་སྤྱི་དང་ལྷག་པར་དུ་བོད་མི་ཚོས་དུས་ཆེན་ཁྱད་པར་བ་ཟིག་ག་ངོས་འཛིན་གྱིས་སྲུང་བརྩི་བྱེད་ཀྱི་ཡོད་ཀྱང་དེ་སྐོར་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་ཀྱིས་ངོ་སྤྲོད་ལ་གནང་ན། ཆོས་འཁོར་དུས་ཆེན་དེ་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་ནས་ཞག་བཞི་བཅུ་ཞེ་དགུའི་མཐའ་ལ་ཡང་གནས་མཆོག་ཝཱ་ར་ཎཱ་སི་ལ་ཕེབས་ནས་འཁོར་ལྔ་སྡེ་བཟང་པོ་ལ་ཡང་ད་མིའི་དབང་དུ་བྱས་པ་ན་གདུལ་བྱ་འཁོར་ལྔ་སྡེ་བཟང་པོ་རེད་ད་དུང་མཁན་རིན་པོ་ཆེ་གིས་ཆོས་འཁོར་དུས་ཆེན་གྱི་གལ་གནད་དང་སྟོན་པ་ཤཱཀྱ་ཐུབ་པའི་བཀའ་དང་པོ་བདེན་བཞིའི་ཆོས་འཁོར་བསྐོར་སྐབས་སྟོན་པས་རྟེན་འབྱུང་གི་ལྟ་བ་དང་བདག་མེད་པའི་ཆོས་གསུང་བ་སོགས་ནི་སྔོན་ཆད་སྟོན་པ་སུས་ཀྱང་མ་གསུང་བའི་ཆོས་ཟབ་མོ་ཟིག་ཡིན་པ་གསུངས་འདུག། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། མང་རྫོང་ངམ་མང་ར་རྫོང་ཁོངས་སུ་དུས་འཁོར་དབང་ཆེན་གནང་རྒྱུར་བཀག་འགོག་དང་དྲ་ལམ་ཁག་ལ་དམ་དྲག་བྱེད་ཀྱི་ཡོད་པ། འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཟིག་གསན་རོགས་ཞུ།
ཕྱི་ཟླ་བདུན་པའི་ཚེས་བཅུ་དགུའི་ཉིན་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མཚོ་ལྷོ་ཁུལ་མང་ར་རྫོང་མགོ་མང་གྲོང་ཚོའི་ས་མེད་བཞི་སྡེ་བའམ་དཀྱིལ་འཁོར་ཐང་དུ་ཡུལ་དེའི་ཨ་ཐི་དགོན་པའི་དགོན་བདག་སྐྱབས་རྗེ་བླ་མ་ཨ་ཐི་སྐལ་བཟང་བཀྲ་ཤིས་རྒྱ་མཚོ་མཆོག་གིས་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་བཀག་འགོག་བྱས་ཡོད་པ་བཞིན་ད་ལྟའི་ཆར་རྒྱ་ནག་གཞུང་གིས་ས་གནས་ཡུལ་མི་ཚོས་དྲ་ལམ་ཁག་ཏུ་དུས་དབང་དང་འབྲེལ་བའི་གནས་ཚུལ་དང་བརྙན་པར་སོགས་བརྒྱུད་སྤེལ་བྱས་ཡོད་པ་ཁག་ནག་བསུབ་བཏང་བ་དང་སྤྱི་ཚོགས་དྲ་ལམ་ཁག་ཏུ་དུས་དབང་གི་གནས་ཚུལ་དང། བརྙན་པར་བསྐུར་མཁན་རིགས་ལ་འདྲི་རྩད་ཞིབ་བཤེར་ཤུགས་ཆེར་བྱེད་འགོ་ཚུགས་ཡོད། བོད་ཕྱི་ནང་གཉིས་ཀྱི་བོད་མི་གཉིས་ནས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང།
སོ་སོ་གི་སྐད་འཕྲིན་རྒྱ་ལོག་ར་སྐད་འཕྲིན་ཚོགས་པ་གི་ནང་གཏོང་བའི་གྲོས་ཚོགས་ལ་ཞིག་འདྲི་གཅུན་ནན་པོ་བྱེད་དགོས། གོང་ཞུས་བོད་ནང་གི་བོད་མི་དེས་མུ་མཐུད་བརྗོད་དོན་ལ་སྤྱིར་དུས་འཁོར་དབང་ཆེན་དེ་གནང་ཆོག་པའི་ཆོག་མཆན་སྤྲོད་མཁན་མཚོ་སྔོན་ཞིང་ཆེན་ཆོས་ལུགས་ལས་དོན་ལྷན་ཁང་ཡིན་པ་དང་ད་ལྟའི་ཆར་དུས་དབང་བསྐུར་སའི་ས་གནས་སུ་ཉེན་རྟོག་པ་དང་དྲག་ཆས་དམག་མི་འབོར་ཆེན་འགྲེམས་འཇོག་གིས་མི་དམངས་ལ་མགྱོགས་མྱུར་སོ་སོའི་ས་གནས་སུ་ལོག་དགོས་པའི་བཙན་སྐུལ་བྱེད་བཞིན་ཡོད་པ་དང་མི་དམངས་ཁྲོད་གློ་བུར་དུས་དབང་བཀག་འགོག་བྱེད་དོན་རྒྱ་ནག་དབུས་གཞུང་ནས་ཆོས་ལུགས་ཀྱི་འདུ་འཛོམས་བྱེད་སྒོ་རྒྱ་ཆེན་པོ་མི་ཆོག་པའི་བཀོད་ཁྱབ་བཏང་ཡོད་པའི་དོགས་སྣང་བྱེད་བཞིན་ཡོད་པ་དང་དུས་དབང་བཀག་འགོག་བྱས་པ་དེས་ས་གནས་ཡུལ་མི་གཙོས་ཐག་རིང་ཐུང་ནས་ཡོང་བའི་མི་དམངས་ལ་བརྡབ་གསིག་ཆེན་པོ་ཐེབས་ཡོད་པ་མ་ཟད་མི་དམངས་ཁྲོད་བློ་ཕམ། དང། རྒན་རྒོན་ཚོའི་ཁྲོད་སྐྱོ་གདུང་གི་མིག་ཆུ་འདོན་མཁན་ཡང་མང་དག་ཅིག་ཡོང་གི་ཡོད་པའི་འགྲེལ་བརྗོད་གནང་གི་འདུག་དུས་འཁོར་དབང་ཆེན་ནི་བོད་ནང་ཧ་ཅང་གྲགས་ཆེ་བའི་གསང་སྔགས་ཀྱི་དབང་ཞིག་ཡིན་ཞིང་དེའི་གྲ་སྒྲིག་ཆེད་ཉིན་མང་བོ་འགོར་བ་མ་ཟད་ཆོས་ཞུ་བ་འབོར་ཆེན་དབང་ཞུ་བར་བཅར་སྲོལ་ཡོད་པ་བཞིན་ཐེངས་འདིར་དུས་འཁོར་དབང་ཆེན་གནང་སའི་ས་ཆ་གཅིག་པུར་རྒྱ་སྒོར་ཁྲི་ཉིས་བརྒྱ་ལྷག་སྤྲད་ཡོད་པ་དང་དྲ་ལམ་དུ་བོད་མི་ཞིག་ནས་དུས་འཁོར་དབང་ཆེན་བཀོད་སྒྲིག་མཁན་ཚོས་དབང་ཞུ་མཁན་མི་མང་ཆེད་དུ་དངོས་རིགས་འབོར་ཆེན་ཉོས་ཟིན་པ་ལྟར། ད་ལྟའི་ཆར་གོ་རེ་དང་ཟས་རིགས་མང་པོ་ཞིག་སྤྲད་ན་ལེན་མཁན་མེད་པ་སོགས་ཀྱི་དཀའ་ངལ་འོག་འཕྲོ་བརླག་དང་བེད་མེད་དུ་བཏང་ཡོད་སྐོར་འགྲེལ་བརྗོད་གནང་བཞིན་འདུག་སྐྱབས་རྗེ་བླ་མ་ཨ་ཐི་སྐལ་བཟང་བཀྲ་ཤིས་རྒྱ་མཚོ་མཆོག་ནི་ཡུལ་དེའི་ཨ་ཐི་དགོན་པའི་དགོན་བདག་དང་ཁོང་ཨ་ཐི་སྐུ་ཕྲེང་བདུན་པ་དང་གཞུང་ཆེན་སློབ་གཉེར་སོགས་སྐུ་འབུམ་བྱམས་པ་གླིང་དང་བླ་བྲང་བཀྲ་ཤིས་འཁྱིལ་སོགས་ནས་གནང་མྱོང་ཡོད་པ་དང་ཐེངས་འདིར་ཁོང་གི་དུས་འཁོར་དབང་ཆེན་དེ་བཞིན་ལོ་མང་སྔོན་ནས་མི་དམངས་ནས་གཞུང་ལ་རེ་ཞུ་ཞུས་པ་ཞིག་ཡིན་པ་དང་ཐེངས་འདིར་རྒྱ་ནག་གཞུང་ངོས་ནས་ཁོང་གི་དུས་དབང་བཀག་འགོག་ཙམ་མ་ཟད་བཞེངས་བསྐྲུན་ཟིན་པའི་རྡུལ་ཚོན་དཀྱིལ་འཁོར་དང་ཆོས་ལུགས་ནས་གཏོར་བཤིག་བཏང་བ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། མུ་མཐུད་ནས་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། རྒྱ་ནག་རྒྱལ་ནང་དུ་ཚ་དྲོད་ཤུགས་ཆེན་པོས་སླེབས་པ་དང་གྲོང་ཁྱེར་ཁག་ཅིག་ཏུ་ཆུ་ལོག་གི་གནོད་འཚེ་ལ་སྔོན་ཚུད་ནས་གྲ་སྒྲིག་བྱེད་བཞིན་ཡོད་སྐད། རོའི་ཏེར་གསར་ཁང་གིས་ཕྱི་ཚེས་ཉི་ཤུ་རྩ་གཅིག་གི་ཉིན་པེ་ཅིང་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། རྒྱ་ནག་རྒྱལ་ནང་གི་ས་ཁུལ་མང་བོ་ཞིག་གི་ཚ་དྲོད་ཤུགས་དྲག་པོས་སླེབས་པ་དང་བསྟུན་ནས་པེ་ཅིང་དང་དེ་མིན་གྱི་གྲོང་ཁྱེར་ཁག་ཅིག་ཏུ་གཟའ་པ་སངས་གྱི་ཉིན་ཆུ་ལོག་རྒྱུག་ཤུགས་སྔོན་ཚུད་ནས་གྲ་སྒྲིག་བྱེད་བཞིན་ཡོད་ཅིང། ཚ་དྲོད་ཆེ་བའི་དབང་གིས་རྒྱལ་ནང་གི་ཆུ་གི་ཐོན་ཁུངས་ཀྱི་ཚད་ཇེ་ཆུང་དུ་འགྲོ་བའི་ཉེན་ཁ་བྱུང་ཡོད་སྐད། ད་ལོའི་ཕྱི་ཟླ་བཞི་བ་གི་ཚུན་ནས་རྒྱ་ནག་ཏུ། རྒྱུན་ལྡན་མ་ཡིན་པའི་གནམ་གཤིས་ཚ་དྲོད་ཆེར་ཕྱིན་པའི་དབང་གིས་མི་ལ་འཆི་སྐྱོན་དང་རྨང་གཞི་གི་འཛུགས་སྐྲུན་གྱི་རིགས་ལ་གཏོར་སྐྱོན། དེ་བཞིན་གནམ་གཤིས་འགྱུར་འགྲོས་འདི་འདྲ་གི་གནས་སྟངས་ཀྱི་འོག་ཏུ་བདེ་འཇགས་བརྟན་ལྷིང་ལ་ཡང་སེམས་འཚབ་སྐྱེ་གཞི་ཆགས་ཡོད་པ་བཅས་ལ་བརྟེན། པེ་ཅིན་གྲོང་ཁྱེར་དུ་འབྲེལ་ཡོད་ཚན་ཁག་གིས་ལས་ཀ་བ་ཉིས་སྟོང་དྲུག་བརྒྱ་ལྷག་མཆན་འགོད་ཀྱིས་སྔོན་ཚུད་ནས་ཆུ་འགྲོ་ས་གི་སྦུག་ལམ་གཙང་བཟོ་བྱས་ཏེ་ཆུ་རྒྱུག་ཆོག་ཆོག་བྱས་ཡོད་པ་བཞིན་ཁྱིམ་མཚེས་གྲོང་ཁྱེར་ཐེན་ཅིན་དུ་ཡང་ཆུ་ལོག་མ་རྒྱུག་གི་གོང་ནས་ཆུ་ལོག་སྟངས་འཛིན་དང་འབྲེལ་བའི་ལས་དོན་ཚགས་ཚུད་སྒྲུབ་མུས་ཡིན་འདུག། རྒྱ་ནག་དབུས་གནམ་གཤིས་བརྟག་དཔྱད་ཁང་གིས་གཟའ་པ་སངས་གི་ཉིན་ཉེན་བརྡ་གི་བརྡ་ཁྱབ་ཞིག་བཏང་བའི་ནང། རྒྱ་ནག་གི་ལྗོངས་དང་ཞིང་ཆེན་བརྒྱད་ཀྱི་ནང་གཟའ་སྤེན་པ་གི་དགོང་མོ་གི་བར་དུ་ཆར་ཞོད་ཆེན་པོ་འབབ་རྒྱུ་ཡིན་པ་བརྗོད་ཡོད་ལུགས་རྒྱ་ནག་གཞུང་འབྲེལ་གསར་ལམ་གྱིས་གནས་ཚུལ་སྤེལ་ཡོད་པར་སོང་གཞུང་ཕྱོགས་ནས་ཀྱང་ཆུ་ལོག་གི་གནོད་འཚེ་ལ་གདོང་ལེན་གནང་རྒྱུར་སྔོན་ཚུད་ནས་གྲ་སྒྲིག་འཐུས་ཚང་བྱེད་མུས་ཡིན་པ་གོང་བརྗོད་རོའི་ཊར་གསར་ཁང་གིས་གནས་ཚུལ་སྤེལ་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོར་ཆུ་ལོག་གི་གནོད་འཚེ་གི་རྐྱེན་གྱིས་ཧའེ་ནན་ཞིང་ཆེན་གྱི་ཀྲེང་ཀྲོའུ་གྲོང་ཁྱེར་དུ་མི་གྲངས་བཞི་བརྒྱ་ཉེ་བ་ཙམ་གྱི་ཚེ་སྲོག་ཤོར་བའི་དོན་རྐྱེན་གྱི་ཁྲོད་མི་བཅུ་བཞི་ས་འོག་ལྕགས་ལམ་དུ་ཆུ་ལུག་ནས་ཤི་སྐྱོན་བྱུང་ཡོད། ཐའེ་ཝན་གཞུང་ཕྱོགས་ནས་ཕྱི་འབྲེལ་གསང་བ་གི་གནས་ཚུལ་ཕྱི་གྱར་བྱས་པའི་གནད་དོན་གྱི་ཐད་ལ་རྩད་ཞིབ་གནང་གི་ཡོད་འདུག་རོའི་ཊར་གསར་ཁང་གིས་ཕྱི་ཚེས་ཉེར་གཅིག་གི་ཉིན་ཐའེ་པེ་ནས་གནས་ཚུལ་སྤེལ་དོན་ལ་གཞིགས་ན། ཐའེ་ཝན་གཞུང་ཕྱོགས་ནས་གཞུང་འབྲེལ་ཡིག་ཆ་དང་དེ་བཞིན་ཕྱི་འབྲེལ་ཏར་སྐུད་ཐེ་བའི་གསང་བ་ཕྱི་གྱར་བྱས་པའི་དོགས་གཞི་གི་འོག་ཏུ། རྩད་ཞིབ་གནང་གི་ཡོད་ཅིང། ཕྱི་འབྲེལ་ཏར་སྐུད་དང་དེ་མིན་གྱི་གསང་བའི་གཞུང་ཡིག་ཁག་གི་ནང་ཐའེ་ཝན་དེ་བཞིན་རྒྱལ་སྤྱིའི་ཚོང་དོན་སྒྲིག་འཛུགས་ཀྱི་ནང་ང་མཉམ་ཞུགས་གནང་ཐབས་དང་འབྲེལ་བའི་ཚོར་རྣོ་ཆེ་བའི་གནད་དོན་ཁག་གསལ་ཡོད་འདུག་དྲ་ཐོག་ཏུ་བཀྲམ་པའི་ཡིག་ཆ་དེ་དག་ལས་ཁག་ཅིག་བདེན་པ་ཡིན་ལུགས་དང་རེ་ཟུང་རྫུན་བཟོ་ཡིན་པ་མིང་བཤད་འདོད་མེད་པའི་ཐའེ་ཝན་གྱི་དཔོན་རིགས་ཤིག་གིས་གོང་བརྗོད་གསར་ལས་ཁང་ལ་འགྲེལ་བརྗོད་གནང་འདུག། ཐའེ་ཝན་དེ་བཞིན་འཛམ་གླིང་ཚོང་དོན་སྒྲིག་འཛུགས་ཀྱི་ནང་མཉམ་ཞུགས་བྱེད་པར་རྒྱ་ནག་གི་ཕྱོགས་ནས་མཐའ་གཅིག་ཏུ་དགག་བྱ་བྱེད་ཀྱི་ཡོད་མོད། འོན་ཀྱང་ཐའེ་ཝན་ཕྱོགས་ནས་ཡུལ་དེའི་མི་དམངས་ཀྱི་མ་འོངས་མདུན་ལམ་སོ་སོ་རང་ཉིད་ཀྱིས་ཐག་གཅོད་བྱ་དགོས་པ་ལས་གཞན་སུ་ལ་ཡང་ཐེ་གཏོགས་བྱེད་རྒྱུའི་དབང་ཆ་མེད་ཅེས་མཐའ་གཅིག་ཏུ་རྒྱ་ནག་ལ་རྒོལ་ལན་སློག་གི་ཡོད། རྒྱ་ནག་གི་དྲ་རྒྱ་གི་གསང་ཉུལ་བ་ཞིག་རྒྱ་ནག་ཏུ་བཅའ་སྡོད་ཨ་མེ་རི་ཁའི་གཞུང་ཚབ་ཆེན་མོ་གི་རླུང་འཕྲིན་ལ་འཇབ་རྒོལ་བྱས་ནས་ཨ་རིའི་གཞུང་གི་མི་སྣ་ཁྲི་ཕྲག་མང་མོ་གི་རླུང་འཕྲིན་ཁ་བྱང་སོགས་རྐུ་ཁྱེར་བྱས་ཡོད་འདུག་ཨ་མི་རི་ཀའི Wall Street Journal ཞེས་པའི་གསར་ཁང་གིས་ཕྱི་ཟླ་བདུན་པ་གི་ཚེས་ཉི་ཤུ་ཐམ་པ་གི་ཉིན་གནས་ཚུལ་སྤེལ་བའི་ནང་རྒྱ་ནག་གཞུང་དང་འབྲེལ་བ་ཡོད་པའི་དྲ་རྒྱ་གི་གསང་ཉུལ་བའི་སྒྲིག་འཛུགས་ཤིག་གིས་རྒྱ་ནག་ཏུ་བཅའ་སྡོད་ཨ་མི་རི་ཀའི་གཞུང་ཚབ་ཆེན་མོ Nicholas Burn དང་དེ་བཞིན་ཨ་རིའི་ཕྱི་སྲིད་དྲུང་ཆེ་གི་ཤར་ཨེ་ཤེ་ཡ་གི་ལས་དོན་གྱི་ཐད་ཀའི་ཕྱག་རོགས Daniel Kritenbrink སོགས་ཀྱི་གློག་འཕྲིན་ཁ་བྱང་ལ་འཇབ་རྒོལ་བྱས་ནས་ཉུང་མཐའ་ལ་ཡང་ཨ་རིའི་སྲིད་གཞུང་གི་མི་སྣ་ཁྲི་བཅུ་གྲངས་ཤིག་གི་གློག་འཕྲིན་ཁ་བྱང་རྐུ་འཁྱེར་བྱས་ཡོད་པ་བཀོད་འདུག། གོང་ས་རྒྱལ་བ་རིན་པོ་ཆེ་ཡིས་ཕྱི་ཟླ་བདུན་པ་གི་ཚེས་ཉི་ཤུ་རྩ་གཅིག་གི་ཉིན། ལ་དྭགས་ཞི་བའི་ཚལ་གསུང་ཆོས་ར་བར་རྒྱལ་སྲས་ལག་ལེན་སོ་བདུན་མ་གི་གསུང་ཆོས་སྩལ་བའི་སྐབས་སུ། ཆོས་ལུགས་འདྲ་མིན་གྱི་བར་མཐུན་སྒྲིལ་དང། འཛམ་གླིང་ཞི་བདེ་བསྐྲུན་རྒྱུ་གི་ཆེད་དུ་གཞན་ཕན་དང་བྱམས་བརྩེ་གོང་འཕེལ་གཏོང་དགོས་པའི་བཀའ་སློབ་སྩལ་ཡོད་པའི་སྐོར། རྡོ་རྗེ་མཚོ་གིས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་ཞུ། དེ་རིང་ཕྱི་ཟླ་བདུན་པའི་ཚེས་ཉེར་གཅིག་ཉིན ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་ལ་དྭགས་ནང་ཚོགས་དང་དགོན་ཚོགས་ནས་ཇི་ལྟར་གསོལ་བ་བཏབ་པ་ལྟར་ལ་དྭགས་ཀྱི་རྒྱལ་ས་གླེ་རུ་ཞི་བའི་ཚལ་གསུང་ཆོས་ར་བ་རུ་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་སྩལ་གནང་ཡོད་པ་དང། ལ་དྭགས་ཀྱི་ཡུལ་མི་གཙོ་བོར་གྱུར་པའི་འཛམ་གླིང་ཡུལ་གྲུ་འདྲ་མིན་ནས་འབྱོར་བའི་ཆོས་ཞུ་བ་སྟོང་ཕྲག་མང་པོ་འཛོམས་པའི་ཐོག ྋགོང་ས་མཆོག་གིས་ཆོས་ལུགས་འདྲ་མིན་བར་མཐུན་སྒྲིལ་དང། འཛམ་གླིང་ཞི་བདེ་གི་ཆེད་དུ་གཞན་ཕན་དང་བྱམས་བརྩེ་གི་སེམས་དགོས་གལ་ཆེ་བའི་བཀའ་སློབ་སྩལ་གནང་ཡོད་པ་རེད། གོང་ས་མཆོག་གིས་ཆོས་ལུགས་ཚང་མས་གཞན་ཕན་གྱི་བསམ་བློ་འཛིན་དགོས་སྐོར་གསུང་གི་ཡོད་ཀྱང་ཆོས་ལུགས་མི་འདྲ་བའི་རྒྱུ་མཚན་གྱིས་ཕན་ཚུན་བར་འཁྲུག་པ་བྱུང་གི་ཡོད་པ་ནི་ཧ་ཅང་བློ་ཕམ་དགོས་པ་ཞིག་ཡིན་སྐོར་བཀའ་སློབ་གནང་དོན།
ཆོས་ལུགས་ཚང་མ་ལོག་གིས། གཞན་ཕན་བྱེད་ཡག་ཅིག་དང། གཞན་ལ་ཕན་ཐོགས་བྱེད་ཡག་ཅིག་གི་འདུག་ཚང་མས་གསུང་གི་ཡོད་རེད་དེ་ཡིན་ནའི་ཡང། ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ཨེ་ནས་ང་རང་ཚོ་གཅིག་གིས་གཅིག་ལ་ཡག་གོང་ས་འཕྲོད་མཁན་མཆོག་གིས་བྱེད་ཡག་གསུང་དོན་ལྟར། ཆོས་ལུགས་ཚང་མས་གཞན་ལ་བརྩེ་བ་བྱེད་དགོས་པ་དང་ཕན་ཐོགས་བྱེད་དགོས་པར་གསུང་གི་ཡོད་པ་རེད་ངེད་རང་ལ་ཆ་བཞག་ན་ཆོས་ལུགས་ཚང་མར་རྗེས་སུ་ཡི་རང་བྱས་ཏེ་ཡག་པོར་ངོས་འཛིན་བྱེད་ཀྱི་ཡོད། ངས་ཆོས་ལུགས་ཚང་མར་གུས་ཞབས་བྱེད་པའི་རྒྱུ་མཚན་ལ་བརྟེན་ནས་ཡུལ་གྲུ་འདྲ་མིན་ནང་ཕྱིན་པའི་སྐབས་སུ་ཆོས་ལུགས་སྣ་ཚོགས་ཀྱི་ལྷ་ཁང་ནང་ལ་འགྲོ་གི་ཡོད། འཛམ་གླིང་འདིར་འཁྲུག་པ་རྒྱག་པར་རྒྱུ་རྐྱེན་མང་པོ་ཞིག་ཡོད་པ་དང་ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ཕན་ཚུན་ལ་འཁྲུག་པ་རྒྱག་པ་ནི་ཧ་ཅང་བློ་ཕམ་པོ་རེད། དེར་བརྟེན་ངེད་ཀྱིས་ཆོས་ལུགས་ཚང་མར་གུས་ཞབས་དང་ཆོས་ལུགས་ཚང་མ་ཕན་ཚུན་ལ་ཐུགས་མཐུན་ཁྲིམས་གཙང་ཡག་པོ་ཡོང་བ་ལ་འབད་བརྩོན་བྱེད་བཞིན་ཡོད་ཅེས་དང། ཡང་འདིར་ལ་དྭགས་ལ་དཔེ་བཞག་ན་མང་ཆེ་བ་ནང་པའི་ཆོས་པ་རེད་ཁ་ཆེའི་ཆོས་ལུགས་ལ་དད་པ་བྱེད་མཁན་ཡང་གང་འཚམ་ཡོད་པ་རེད་དུས་རབས་གསར་པའི་ནང་དུ་ཡེ་ཤུའི་ཆོས་བྱེད་མཁན་ཡང་ཏན་ཏན་ཡོད་ཀྱི་རེད་གནའ་རབས་རྒྱ་གར་གྱི་མུ་སྟེགས་པའི་ཆོས་བྱེད་མཁན་ཡང་ཡོད་ཀྱི་རེད་ཆོས་ལུགས་ཚང་མ་ཐུགས་མཐུན་པོ་བྱས་ཏེ་རྩ་བའི་སོ་སོའི་ཆོས་དད་དེ་རང་རང་གི་ཆོས་ལུགས་ཀྱི་ཐོག་ནས་འགྲོ་བ་དང། ལེགས་པའི་ཆ་ཆོས་ལུགས་གཞན་དུའང་ཡོད་པ་ཡིན་པས་ཆོས་ལུགས་ཚང་མ་ནང་ཚགས་བྱས་ཏེ་ཕན་ཚུན་ལེགས་ཆ་ལེན་རེས་བྱེད་པ་ལྟ་བུ་དང་དུས་དུས་སུ་མཉམ་དུ་འཚོགས་ནས་བགྲོ་གླེང་དང་གོ་བསྡུར་བྱེད་ཐུབ་ན་ཡག་པོ་འདུག་ཅེས་གོང་ས་མཆོག་གིས་བཀའ་སློབ་སྩལ་གནང་ཡོད་པ་རེད། གཞན་ཡང་གོང་ས་མཆོག་གིས་འཛམ་གླིང་སྟེང་ཞི་བདེ་བསྐྲུན་རྒྱུར་གཏམ་བཤད་ཁོ་ན་ཙམ་མིན་པར་མི་ཚང་མ་གཅིག་མཚུངས་ཡིན་པའི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་ལ་གུས་བརྩི་བྱེད་དགོས་པའི་བཀའ་སློབ་བསྩལ་ཡོད་པ་རེད། འཛམ་གླིང་ཞི་བདེ་ཟེར་ཅིག་ད་འཛམ་གླིང་ཤར་ནུབ་ལྷོ་བྱང་ག་བ་ལ་ཡིན་ནའི་དེ་བཤད་བསྡད་ཀྱི་ཡོད་རེད་ད་ཞི་བདེ་ཟེར་ཡ་དེ་གཅིག་རྒྱལ་ཁབ་ཀྱི་འགོ་ཁྲིད་ཚོས་ཕར་གཅིག་གསུང་བཤད་རུ་ཤུ་གནང་བྱས་པ་དེ་འདྲས་ཀྱི་ཐོག་ནས་མ་རེད་ང་རང་ཚོ་མི་ཚང་མ་ལོག་གི་སེམས་རྒྱུད་ལ་ཡ། གོང་ས་མཆོག་གིས་གསུང་དོན་ལྟར།

འཛམ་གླིང་འདིར་ཚང་མས་མི་ཚང་མ་གཅིག་མཚུངས་ཡིན་པའི་འདུ་ཤེས་ཀྱི་ཐོག་ནས་ཕན་ཚུན་ལ་གུས་བརྩི་བྱས་པ་ཡིན་ན་འཛམ་གླིང་ཞི་བདེ་ཡོང་རྒྱུ་རེད་ཅེས་སོགས་བཀའ་སློབ་སྩལ་རྗེས་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་སྩལ་གནང་ཡོད་པ་རེད། གཞན་ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱལ་སྲས་ལག་ལེན་སོ་བདུན་མ་དེ་ཐོག་མར་ཁུ་ནུ་བླ་མ་རིན་པོ་ཆེ་བསྟན་འཛིན་རྒྱལ་མཚན་གྱི་སྐུ་མདུན་ནས་ཞུས་གནང་བ་དང་སྤྱོད་འཇུག་ཀྱང་ཁོང་གི་སྐུ་མདུན་ནས་ཞུས་གནང་བའི་སྐོར་ཡང་གསུངས་ཡོད་པ་རེད། ད་ཐེངས་ཀྱི་ལ་དྭགས་ཞི་བའི་ཚལ་ཕོ་བྲང་གི་གསུང་ཆོས་འདིའི་སྐབས་ལ་དྭགས་ཀྱི་ཡུལ་མིས་གཙོས་འཛམ་གླིང་ཡུལ་གྲུ་འདྲ་མིན་ནས་འབྱོར་བའི་དད་ལྡན་ཆོས་ཞུ་བ་སྟོང་ཕྲག་མང་པོ་འདུ་འཛོམས་བྱུང་ཡོད་པ་དང་ལ་དྭགས་ཀྱི་རྒྱལ་ས་གླེ་ནས་སྤྱི་ལེ་དྲུག་ཅུ་ལྷག་གི་སར་ཆགས་པའི་ཤཱ་ར་ཡུལ་ནས་ཕེབས་མཁན་པད་མ་བསྟན་འཛིན་ལགས་ཀྱིས།
དེ་རིང་འདིར་ཞི་བའི་ཚལ་དུ་རྒྱལ་བ་རིན་པོ་ཆེའི་གསུང་ཆོས་ཞུ་བར་སླེབས་ཐུབ་པར་དཔེ་མི་སྲིད་པའི་སྐྱིད་པོ་ཚོར་གི་འདུག་ལ་དྭགས་པ་ཚང་མ་སྐལ་བ་བཟང་པོ་རེད་མི་ཚང་མར་འདི་ལྟ་བུའི་གོ་སྐབས་ཐོབ་དཀོན་པོ་རེད་ཅེས་གསུངས་ཡོད་པ་རེད།
ཡང་ལོ་ན་བརྒྱད་ཅུ་གྱ་དྲུག་ཡིན་པའི་པདྨ་མཚོ་མོ་ལགས་ཀྱིས། ཀུན་མཁྱེན་རྗེ་ཡི་དྭགས་པད་མའི་སྐྱིད་པོ་བྱུང་ངོ། གསུང་ཆོས་རིག་འཛིན། སྐུ་མདུན་མཇལ་བ་དང་གསུང་ཆོས་ཞུ་རྒྱུ་བྱུང་བས་ཧ་ཅང་སྐྱིད་པོ་བྱུང་ཞེས་གསུངས་ཡོད་པ་རེད། གཞན་ཡང་བཙུན་མ་འཇིགས་མེད་དབྱངས་ཅན་ལགས་ཀྱིས། ལོ་རྟག་པར་སྐུ་མདུན་འདི་ལ་ཆིབས་བསྒྱུར་གནང་ཆེད་ང་ཚོ་ལ་དྭགས་ཀྱི་མི་མང་དེ་ཚོ་ལ་དངོས་གནས་སྐལ་བ་བཟང་པོ་ཞིག་དང། ལོ་རྟག་པར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དྭགས་ས་གནས་སུ་ཆིབས་བསྒྱུར་གནང་གི་ཡོད་པ་འདི་ང་ཚོ་ལ་དྭགས་མི་མང་དངོས་གནས་སྐལ་བ་བཟང་པོ་དང་བསོད་ནམས་ཆེན་པོ་ཡིན་བསམ་གྱི་ཡོད་ཅེས་གསུངས་ཡོད་པ་རེད། གཞན་ཡང་ཨ་རིར་གནས་བཞུགས་ཆབ་སྲིད་བཙོན་ཟུར་འཇིགས་བྲལ་གློག་བརྙན་བཟོ་སྐྲུན་པ་དོན་གྲུབ་དབང་ཆེན་ལགས་ཀྱིས་ལ་དྭགས་ནས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་གསུང་ཆོས་ཞུ་རྒྱུའི་གོ་སྐབས་བྱུང་བའི་སེམས་ཚོར་འགྲེལ་བརྗོད་གནང་དོན།

བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། དེང་སྐབས་ནུ་མའི་འབྲས་སྐྲན་གྱི་འགོག་སྨན་བཟོ་སྐྲུན་ཆེད་ཞིབ་འཇུག་གི་ལས་དོན་སྒྲུབ་མཁན་འགའ་ཤས་ཡོད་པ་མ་ཟད་ཁག་ཅིག་ལ་གྲུབ་འབྲས་ཡང་ཐོན་བཞིན་ཡོད་སྐོར་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་ཐོན་ཡོད་པ་རེད། ཨ་རིའི Cleveland Clinic སྨན་ཁང་གིས་ནུ་མའི་འབྲས་སྐྲན་གྱི་འགོག་སྨན་བཟོ་སྐྲུན་གྱིས་ད་ལྟ་ཚོད་ལྟ་བྱེད་བཞིན་པ་དང་ད་ལོའི་ལོ་མཇུག་ཙམ་དུ་མཇུག་འབྲས་ཁྱབ་བསྒྲགས་བྱ་འཆར་ཡོད་འདུག་ཉིན་ཤས་སྔོན་སྨན་ཁང་འདིས་བཏོན་པའི་བརྙན་པར་དང་བཅས་པའི་གནས་ཚུལ་ཞིག་གི་ནང་དུ། ནུ་མའི་འབྲས་སྐྲན་གྱི་འགོག་སྨན་ཚོད་ལྟ་བྱེད་མཁན་དེར

རྙོག་འཛིང་ཅན་གྱི་འབྲས་སྐྲན་དེ་བྱུང་ཡོད་འདུག་ལ། Cleveland Clinic སྨན་ཁང་དུ་ཁོ་མོའི་ནད་དེར་སྨན་བཅོས་བྱས་ཡོད་པ་དང། དེའི་རྗེས་སུ་སྨན་ཁང་དེས་བཟོས་པའི་ནུ་མའི་འབྲས་སྐྲན་གྱི་འགོག་སྨན་བརྒྱབ་ཡོད་འདུག་ལ། སྨན་ཁང་དེའི་སྨན་པ Megan Kruse ལགས་ཀྱིས་བརྗོད་པར། འབྲས་སྐྲན་བྱུང་བའི་ནད་པ་ཚོར་སྨན་བཅོས་བྱས་རྗེས་ནུ་མའི་འབྲས་སྐྲན་གྱི་འགོག་སྨན་བེད་སྤྱོད་ཀྱི་ཚོད་ལྟ་བྱ་རྒྱུར་གོ་སྐབས་ཐོབ་ཀྱི་ཡོད་པ་དང་ཇེན་ནི་ཧྥེར་ནི་ཁོ་མོའི་ནད་པ་ཐོག་མ་དེ་ཡིན་ཞེས་ངོ་སྤྲོད་བྱས་འདུག་ཡང་ཇེན་ནི་ཧྥེར་གྱིས་བརྗོད་དོན།

ད་ལྟ་ཁོ་མོ་ནུ་མའི་འབྲས་སྐྲན་གྱི་ནད་དུག་ལས་ཐར་ཟིན་འདུག་ནུ་མའི་འབྲས་སྐྲན་གྱི་འགོག་སྨན་བཟོ་སྐྲུན་ཐད་ཞིབ་འཇུག་བྱེད་མཁན་སྨན་ཁང་གཅིག་ཙམ་མིན་པར་འགའ་ཤས་ཤིག་ཐོན་ཡོད་པས་འདི་ནི་མི་རྣམས་ལ་རེ་ལྟོས་ཤིག་མཚོན་ཡོད་ཀྱང། Time གསར་ལས་ཁང་གིས་བཏོན་པའི་གནས་ཚུལ་ལ་གཞིགས་ན་ཞིབ་འཇུག་མི་སྣས་མིའི་ལུས་ཕུང་གི་རིམས་འགོག་མ་ལག་བེད་སྤྱོད་ཀྱིས་འབྲས་སྐྲན་ལ་སྨན་བཅོས་དང་གཙང་བཟོ་བྱེད་ཐུབ་པ་ལས་ད་དུང་འབྲས་སྐྲན་སྔོན་འགོག་བྱ་རྒྱུའི་ཐད་ཧ་ལས་དགོས་པའི་ཡར་རྒྱས་ཀྱི་གྲུབ་འབྲས་ཐོན་ཡོད་སྐོར་དང་བཅས་ད་དུང་ཨ་རིའི Pennsylvania གསོ་རིག་སློབ་གླིང་གི Abramson འབྲས་སྐྲན་ལྟེ་གནས་ཁང་གི་སྨན་པ Robert Vonderheide ནས Time གསར་ལས་ཁང་ལ་གསུངས་པར། ཁོང་ཚོས་ད་ལྟ་མི་རྣམས་ནུ་མའི་འབྲས་སྐྲན་གྱི་ནད་ཀྱི་ཉེན་ཁ་ལས་ཐར་ཐབས་སུ་འགོག་སྨན་ཞིག་གསར་སྐྲུན་བྱ་རྒྱུའི་ཐོག་ལས་ཀ་བྱེད་བཞིན་པའི་སྒང་ཡིན་ལ། འདི་ནི་ཉན་ཡོང་ན་སྐར་མའི་གོ་ལའི་དམག་ཆེན་འདྲ་བ་ཞིག་སྣང་ཡང། འདི་ནི་རྩ་བ་ནས་མི་ཤེས་པའི་དོན་སྤྱི་ཞིག་མིན་ཞེས་དང། ཡང་ཁོང་གིས་མུ་མཐུད་གསུངས་པར་ནུ་མའི་འབྲས་སྐྲན་གྱིས་རིམས་འགོག་མ་ལག་འགུག་ཐབས་མི་བྱེད་པས་ནུ་མའི་འབྲས་སྐྲན་ལ་འགོག་སྨན་བཟོ་སྐྲུན་བྱ་རྒྱུ་ནི་ད་བར་དཀའ་ལས་ཁག་པོར་གྱུར་ཡོད་ཅེས་འགྲེལ་བརྗོད་བྱས་འདུག་གཞན་ཡང Bloomberg གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་ཝ་ཤིང་ཏོན་སློབ་ཆེན་གྱི་འབྲས་སྐྲན་ཞིབ་འཇུག་ཁང་གི་འགན་འཛིན་དང་ཞིབ་འཇུག་ཚོགས་པའི་ཚོགས་མི Nora Disis གིས་ཞིབ་འཇུག་ཚོགས་ཆུང་དེས་ནུ་མའི་འབྲས་སྐྲན་གྱི་འགོག་སྨན་ཞིག་ལ་ཚོད་ལྟ་བྱས་པར་རིམས་འགོག་མ་ལག་ལས་དམིགས་བསལ་ནུ་མའི་འབྲས་སྐྲན་གྱི་རྒྱུན་མཐོང་གི་སྒུལ་ཤུགས་ཡིན་པའི་གཞན་འགྱུར་བྱུང་བའི་སྤྲི་དཀར་གྱི་རིགས་ངོས་འཛིན་བྱེད་ཐུབ་ཡོད་འདུག་ལ་མཐར་ཤེས་རྟོགས་བྱུང་བར་ཞིབ་འཇུག་ཁྲོད་བུད་མེད་བརྒྱ་ཆ་གི་བརྒྱད་ཅུ་ལ་སྨན་བཅོས་བྱས་རྗེས་ལོ་བཅུ་འགོར་ཡོད་ནའང་ད་དུང་འཚོ་གནས་ཡིན་ཞིང། ཞིབ་འཇུག་པ་འདི་རྣམས་ཀྱིས་ཉམས་ཞིབ་ཀྱི་གྲུབ་འབྲས་དེ་གཞིར་བཞག་ཐོག་མུ་མཐུད་ཞིབ་འཇུག་རྒྱ་སྐྱེད་གཏོང་བཞིན་ཡོད་ཅེས་གསུངས་འདུག Time བདུན་རེའི་དུས་དེབ་ཀྱི་གནས་ཚུལ་ནང་ཨ་རིའི Mayo Clinic སྨན་ཁང་གི་རིམས་འགོག་མ་ལག་གི་ཆེད་མཁས་པ Keith Knutson ལགས་ཀྱི་སྐད་ཆ་ལུང་འདྲེན་བྱས་པར་ད་ལྟ་ཁོང་གིས་ནུ་མའི་འབྲས་སྐྲན་གྱི་འགོག་སྨན་ཞིག་ལ་ཚོད་ལྟ་བྱེད་བཞིན་ཡོད་པ་དང་རིམས་འགོག་སྨན་ཁབ་འདིའི་རིགས་ཀྱིས་སྐྲན་ནད་ཁྲོད་ཀྱི་དངོས་རྫས་གཞན་ཡང་ཐད་ཀར་ངོས་འཛིན་བྱེད་ཐུབ་ཀྱི་ཡོད་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉིས་སྟོང་ཉེར་གཉིས་ལོར་བཏོན་པའི་ཞིབ་འཇུག་གཞིར་བཟུང་ན་འབྲས་སྐྲན་ནི་འཛམ་གླིང་ཡོངས་སུ་མིའི་ཚེ་སྲོག་ལ་གནོད་འཚེ་ཆེ་ཤོས་དེ་ཡིན་ཞིང་ཉིས་སྟོང་ཉི་ཤུ་ལོར་འབྲས་སྐྲན་བྱུང་བའི་རྐྱེན་གྱིས་མི་གྲངས་ས་ཡ་བཅུ་ཙམ་གྱི་ཚེ་སྲོག་ཤོར་ཡོད་པ་དང། གཞན་ཡང་ལོ་དེར་གསར་དུ་འབྲས་སྐྲན་བྱུང་མཁན་མི་འབོར་མང་ཤོས་ཀྱི་འབྲས་སྐྲན་དེ་ནུ་མའི་འབྲས་སྐྲན་བྱུང་མཁན་མི་གྲངས་ས་ཡ་གཉིས་ཚེག་གཉིས་དྲུག་ཡོད་འདུག་དེ་ནས་རིམ་བཞིན་གློ་བའི་འབྲས་སྐྲན་བྱུང་མཁན་ས་ཡ་གཉིས་ཚེག་གཉིས་གཅིག་རྒྱུ་ལོང་གི་འབྲས་སྐྲན་བྱུང་མཁན་ས་ཡ་གཅིག་ཚེག་དགུ་གསུམ་བཅས་རེད།

ཨ་རི་རྒྱལ་ཡོངས་སུ་བུད་མེད་བརྒྱད་ཀྱི་ནང་ནས་གཅིག་ལ་ནུ་མའི་འབྲས་སྐྲན་བྱུང་གི་ཡོད་པ་དང་ལོ་ངོ་བཅུ་ཕྲག་གཉིས་ལྷག་གི་སྔོན་ནས་རྒྱལ་ཁབ་འདིའི་ནང་དུ་ནུ་མའི་འབྲས་སྐྲན་སྐོར་གོ་རྟོགས་སྤེལ་ཆེད་ཚོགས་པ་སྒྲིག་འཛུགས་དང་མི་སྒེར་བཅས་ནས་ལས་འགུལ་སྣ་ཚོགས་སྤེལ་མུས་ཡིན་སྟབས་རྒྱལ་ཁབ་འདིའི་ནང་ཉིས་སྟོང་ལོ་ནས་བཟུང་ནུ་མའི་འབྲས་སྐྲན་བྱུང་མཁན་གྱི་གྲངས་འབོར་ཇེ་ཉུང་དུ་གཏོང་ཐུབ་ཡོད་པ་མ་ཟད་ཚེ་སྲོག་ཤོར་བའི་གྲངས་ཀའང་ཇེ་ཉུང་དུ་གཏོང་ཐུབ་ཡོད་འདུག། ཨ་མེ་རི་ཀའི་འབྲས་སྐྲན་སྨན་བཅོས་ལྟེ་གནས་ཁང་གི་སྨན་པ་ལྡེ་ནེ་སི་གིས་ཨ་རིའི་ནང་ལོ་ཉི་ཤུ་ལྷག་གི་སྔོན་དང་བསྡུར་ན་ནུ་མའི་འབྲས་སྐྲན་ལ་སྨན་བཅོས་ཀྱི་ཤེས་བྱ་དང་ལག་རྩལ་ཧ་ཅང་གི་ཡར་རྒྱས་ཆེན་པོར་ཕྱིན་ཡོད་པའི་སྐོར་གསུངས་དོན། དེང་སྐབས་ནུ་མའི་འབྲས་སྐྲན་བྱུང་མཁན་མང་ཆེ་བ་སྔ་ཙམ་ནས་ངོས་འཛིན་ཐུབ་པ་བྱུང་ནས་ནུ་མ་ལེན་མི་དགོས་པའི་ཐོག་ནས་སྨན་བཅོས་བྱེད་ཐུབ་པ་དང་དམིགས་བསལ་ཁྱབ་འགྱེད་བཅོས་ཐབས་ཏེ་དབྱིན་སྐད་དུ Radiation དང་རྒྱ་སྐད་དུ Fangliao ཟེར་བའི་གློག་འོད་ཀྱི་ནུས་པའི་བཅོས་ཐབས་དེ་ནི་ཆེས་སྔོན་ཐོན་ཞིག་ཆགས་ཡོད་ཅེས་མཚམས་སྦྱོར་གནང་ཡོད་པ་རེད། ནུ་མའི་འབྲས་སྐྲན་གྱི་ནད་རྟགས་ཡོད་མེད་ཐད་རང་གིས་རང་ལ་བརྟག་དཔྱད་བྱེད་ཆོག་པ་དང་དོགས་ཟོན་བྱ་གཞིའི་ནད་རྟགས་ཁག་ཅིག་ནི་དཔེར་ན་ནུ་མའི་ཐོག་དང་མཆན་འོག་བཅས་སུ་འབུར་རྡོག་ཐོན་པ་དང་ནུ་མ་མཁྲེགས་པོར་འགྱུར་བ། ནུ་མའི་རྩེ་ནང་དུ་འཛུལ་བ་དང་ནུ་མགོ་ཆེན་པོར་འགྱུར་བ། ནུ་མའི་མཐའ་འཁོར་གྱི་པགས་པར་ཆུ་གཉེར་ལྟ་བུར་ཐོན་པ་དང་ཡང་ན་ནུ་མའི་ཁ་མདོག་ངང་སེར་དུ་འགྱུར་བ། ནུ་མའི་ཐོག་བསྐོ་ཐིག་བྱུང་བ་དང་ནུ་མའི་དབྱིབས་ལ་འགྱུར་ལྡོག་བྱུང་བ། ནུ་མགོ་ནས་ཆུ་ཐོན་པ། ནུ་མའི་མཐའ་འཁོར་དུ་ན་ཟུག་བསླང་བ་དང་མི་བདེ་བ། ནུ་མའི་དབྱིབས་དང་ཁ་མདོག་སོགས་ལ་རྒྱུན་ལྡན་མ་ཡིན་པའི་འགྱུར་ལྡོག་རིགས་བྱུང་བ་དང་ལུས་པོ་ཐང་ཆད་པ་སོགས་ཡིན་ཞིང།

ཕྱི་ལུགས་ཀྱི་སྨན་པ་དང་ཚན་རིག་པ་ཚོས་ནུ་མའི་འབྲས་སྐྲན་ཡོད་མེད་ཀྱི་བརྟག་ཐབས mammogram ཞེས་འབོད་པའི་ནུ་མར་གློག་པར་རྒྱག་པའི་བརྟག་དཔྱད་དེས་ནད་ཡོད་མེད་ཤེས་རྟོགས་ཐུབ་ཀྱི་ཡོད་པ་དང་བརྟག་ཐབས་དེ་བེད་སྤྱོད་བྱས་ཚེ་མིའི་ཚེ་སྲོག་རྒྱུན་བསྲིང་ཐུབ་པའམ་ཡང་ན་སྲོག་ཉེན་ལས་སྐྱོབ་ཐུབ་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ནུ་མའི་འབྲས་སྐྲན་བྱུང་རྒྱུའི་ཉེན་ཁ་ཆེ་བའི་རིགས་ནི་ནུ་མའི་འབྲས་སྐྲན་བྱུང་མྱོང་མཁན་ཞིག་ཡིན་ཕྱིན་བསྐྱར་དུ་བྱུང་རྒྱུའི་ཉེན་ཁ་ཡོད་པ་དང་ཁྱིམ་ཚང་ནང་ནུ་མའི་འབྲས་སྐྲན་བྱུང་མཁན་ཡོད་ཚེ་ཁྱིམ་རྒྱུད་ལས་ནད་དེ་བྱུང་རྒྱུའི་ཉེན་ཁ་ཡང་ཡོད་འདུག་ལ་དེ་མིན་ཐ་མག་འཐེན་མཁན་དང་སྐྱེ་འགོག་གི་སྨན་ཟ་མཁན། གཞན་ཡང་བྱིས་པ་མ་སྐྱེས་པའི་བུད་མེད། གཉེན་སྒྲིག་བྱས་མེད་པའི་བུད་མེད། ཡང་བུད་མེད་ཚོའི་ནང་རང་ཉིད་ཀྱིས་ཐ་མག་མི་འཐེན་ནའང་ཐ་མག་འཐེན་མཁན་གྱི་ཁོར་ཡུག་ནང་འཚོ་སྡོད་བྱེད་མཁན། དེ་མིན་རང་ཉིད་ལ་བྱིས་པ་སྐྱེས་ཀྱང་ནུ་མ་མི་སྟེར་མཁན། བུད་མེད་ལོ་བཞི་བཅུ་ནས་བདུན་བཅུ་བར་གྱི་ལོ་ཚད་བཅས་ནི་ནུ་མའི་འབྲས་སྐྲན་བྱུང་རྒྱུའི་ཉེན་ཁ་ཆེ་བ་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། གསན་མཁན་རྣམ་པ། ཐེངས་འདིའི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུས་ཁྱེད་ཚོས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། འཇར་མན་གཞུང་གིས་རྒྱ་ནག་ལ་བརྟེན་རྒྱུ་ཉུང་དུ་གཏོང་རྒྱུ་གི་འཐབ་ཇུས་ཀྱི་ཡིག་ཆ་བཏོན་པའི་ནང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ལ

རྒྱ་ནག་རྒྱལ་ནང་དུ་ཚ་དྲོད་ཤུགས་ཆེན་པོ་སླེབས་པ་དང་གྲོང་ཁྱེར་ཁག་ཅིག་ཏུ་ཆུ་ལོག་གི་གནོད་འཚེ་ལ་སྔོན་ཚུད་ནས་གྲ་སྒྲིག་ལ་ཞུགས་ཀྱི་ཡོད་འདུག་ཐའེ་ཝན་གཞུང་ཕྱོགས་ནས་ཕྱི་འབྲེལ་གསང་བའི་གནས་ཚུལ་ཕྱིར་གྱར་བྱས་པའི་གནད་དོན་གྱི་ཐད་ལ་རྩད་ཞིབ་གནང་གི་ཡོད་འདུག། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཐོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཡོངས་རྫོགས